ཅིག་འདུག་ད་ནི་ང་དེ་བཟོ་ལྟ་ག་འདྲ་འདུག་ཆེ་ཆུང་ག་འདྲ་འདུག། པའི་ཁོ་སྡོད་ལུགས་ག་འདྲ་ཅིག་འདུག་ཤེས་ཡན་གྱི་རིགས་པ་བྱས་ནས་ཨ་ནི་དེ་ག་ཆ་བཞག་ཡོག་མ་རེད་མ་ལབ་བྱས་དེ་རིང་ཐུགས་སུ་བཞག། ཡང་སང་ཉིན་སང་ལོ་དང་དགག་བྱ་ངོས་འཛིན་པ་དེ་ལ་པས་དཀོན་མཆོག་ལ་གསོལ་བ་བཏབ་མཎྜལ་ཕུལ་དགག་བྱ་ཡག་པོ་གཅིག་ངོས་ཟིན་པ་བྱིན་གྱིས་བརླབས་སུ་དགག་བྱ་འཆུག་མེད་དགག་བྱ་ཐལ་ཆེ་སོང་ན་ནི་ཨ་ནི། པས། ཡང། སྟོང་པ་ཉིད་ཇི་ལྟ་བ་བཞིན་རྟོགས་གི་ཡོག་མ་རེད་ཆད་མཐའ་གི་ཉེས་པ་ཡོག་རེད། དགག་བྱ་པས། ངོས་མ་ཟིན་དགག་བྱ་ཆུང་སོང་ན་ནི་དགག་བྱ་ལྷག་མ་ལུས་ནས། རང་བཞིན་མེད་པ་ཡག་པོ་ཅིག་རྟོགས་གི་ཡོད་མ་རེད་རྟོགས་པའི་ཁོ་སྟོང་ཉིད་བསྒོམས་ནས་ཡང་པས་ཡང་བདེན་གྲུབ་ལས་བསྡད་ཡོད་རེད། དེ་ཙང་དགག་བྱ་དེ་ཡག་པོ་ཅིག་དགོས་རེད། དེ་ཡིན་དུས། པའི་དགག་བྱ་སེམས་དེ་ཡག་ཅིག་བྱུང་ན་རང་བཞིན་གྲུབ་པ་བཞིན་མཛེས་ད་དེ་ག་འདྲའི་འདུག་ད་དེ་པས་ང་ང་ང་ང་བསམ་པའི་ཤུགས་ཆེན་པོ་དེ་སྐྱེ་འོང་དུས་དེ་ང་དེ་ལ་པས་དབང་ཆེན་པོ། རང་གི་ཕུང་པོ་ལ་རག་མ་ལས་མཁན། སུ་གཅིག་ལ་རག་མ་ལས་མཁན་ཁོ་པས་ཧྲང་ཧྲང་འདྲ་པོ་ཅིག་ཡ་དྲན་གི་ཡོད་རེད་ཤུགས་ཆེན་དྲན་འོང་དུས་དེ་ཁོས་ཁོའི་འཛིན་སྟངས་དེ་ལ་ཧྲང་ཧྲང་འདྲ་པོ་ཅིག་ཡོད་རེད་ད་དེ་ཡོད་ཡིན་ཙང་པས་ལས་འབྲས་ཀྱི་རྟེན་གཞི་བྱེད་པའི་ཐ་སྙད་ཀྱི་ང་དེ་བློ་ལ་ཡོད་མ་རེད་ཁོས་སེམས་དེ་མཉམ་དུ་ཡོད་རེད་དེ་ཡིན་ཙང་ཐ་སྙད་ཀྱི་ང་དེ་ཨ་ལས་བསམ་གཏོང་རྒྱུ་ཡོད་མ་རེད་ཁ་ཁ་མ་ཆག་ཅིག་ང་རང་བཞིན་གྱི་གྲུབ་པ་སུ་ལ་ལྟོས་པ་མེད་པ་དེ་འདུག་ན་དེ་བཞག་ད་དེ་ལྟ་བུ་དེ་ཡོད་ན།

you know, the, we should try to search for this in the I. Uh, as, as sometimes when we try to search for I, and especially, and we find very difficult to find this you know, the I. But if we meet some kind of uh, adverse conditions or bad circumstances, then it is easier to recognize this inherent existence or very uh, concrete I.

ད་ལྟ་མདོ་ཡི་དགག་བྱ་རྙེད་བྱུང་དེ་རིགས་ཀྱི་མདོ་བསམ་ཚིག་ལྷག་བ་བྱེད་རྒྱུ་ཡོད་མ་རེད་ཡང་ནས་ཡང་དུ་བཙལ། དཔེར་ན་ང་ང་ང་བསམ་པའི་བློ་ཤུགས་ཆེན་པོ་དེ་ལ་ཡང་འཛིན་སྟངས་ཀྱི་ཁྱད་པར་ཡོད་རེད། ང་སྤྱི་ཙམ་པ་པས་ང་རང་བཞིན་གྱི་གྲུབ་པ་འཛིན་པ་དེ་འཆུག་མེད་དེ་དགོས་རེད། ཡང་ཁོས་འཛིན་ལུགས་ཀྱི་མཚམས་མཚམས་ཕུང་པོ་ལྔ་ལ་བདག་ཏུ་བཟུང་ནས། རང་གི་བདག་གི་ཕུང་པོ་ཡོད་དང་ཕུང་པོ་ལ་ཉེ་རིང་ཡོད་རེད། མཚམས་མཚམས་གཟུགས་ཀྱི་ཕུང་པོ་ལ་གཙོ་བོ་བདག་ཏུ་བཟུང་བ་འདྲ་བོ། རྣམ་ཤེས་ཀྱི་ཕུང་པོ་ལ་བདག་ཏུ་བཟུང་བ་འདྲ་བོ། དེ་འདྲ་ཡོང་རྒྱུ་ཡོད་རེད། གཡང་འགྲོ་བ་དེ་འདྲ་ཁ་ལ་མ་ལྷས་འགྲོ་དུས། ང་དེ་མར་ཟག་ན་མི་ཡོང་བ་བསམ་ཞེད་ཡོང་དུས། པའི་ཞེ་དྲག་ཞེད་ཡོང་དུས་ང་ང་ང་ང་བསམ་པ་སྐྱེ་ཡོད་རེད་དེ། ང་མ་གི་རོང་ལ་ཟག་མི་ཡོང་བ་བསམ་ཞེད་སྣང་ཡོད་དུས་ང་ད་ཡག་པོ་འཛིན་གི་ཡོད་རེད་དེ། དེ་གཙོ་བོ་ལུས་ལ་བདག་ཏུ་བཟུང་གི་ཡོད་རེད་མ་གཏོགས་ལུས་དེ་མ་སྡོད་ཀི་རེད་མ་གཏོགས་ང་རང་རང་བ་སྡོད་ཡག་ཡོད་མ་གཏོགས། ཡང་མཚམས་མཚམས་པས་ཨ་འོ་ད་ང་ཆག་སྒོ་སྡིག་པ་བསགས་ཚར་སོང་ད་ང་དམྱལ་བ་རུ་འགྲོ་མི་ཡོང་བསམ། འང་དེ་འདྲ་བའི་ངེས་འབྱུང་གི་བསམ་པ་པས་ཞེ་དྲག་བསྒོམས་ནས་ང་དམྱལ་བ་ལུ་འགྲོ་མི་ཡོང་བསམ་ཞེད་སྣང་སྐྱེ་དུས་རྣམ་ཤེས་ཀྱི་ཕུང་པོ་ལ་བདག་ཏུ་བཟུང་གི་ཡོད་རེད། དེ་འདྲ་གི་ཁྱད་པར་ཡོད་རེད། ད་འོ་ན་འཆུག་མེད་དེ་ག་འདྲ་བྱས་ཡོད་རེད་ཟེར་ན། མི་གཅིག་གིས་ཁྱོད་དཔེ་ཡག་པོ་རེད་ཁྱོད་རང་ཡིན་ན་མི་བཟང་པོ་རེད་དཔེ་གཅིག་ཡག་པོ་རེད་ད་ཁྱོད་ཡོན་ཏན་ཆེན་པོ་རེད། ཁྱོད་གཏོང་ཕོད་ཅན་རེད་ཁྱོད་བསམ་པ་བཟང་པོ་རེད་ཁྱོད་ཤོད་མཁས་པོ་རེད། ཁྱོད་མི་ལ་ཕན་ཐོགས་མཁན་གཅིག་རེད། ཁྱོད་རང་འདྲ་པོ་དཀོན་པོ་རེད་ཀྱོག་ཀོག་སེམས་པའི་དཔེ་ལས་བཤད་མཁན་འདྲ་དངོས་སུ་ཡོད་ནས་རེད་མེད་ནས་ཅི་གསལ་བཏབ།

དངོས་སུ་སྤྱོད་རྒྱུ་ནི་རྒྱལ་ལོ་ལ་ལོ་དང་འདྲ་སྐྱོན་མང་པོ་ཅི་ལྟར་ཡོད་ན་ང་ཉེས་པ་མེད་མཁན་ཅིག་ལ་ཁོས་ང་ད་ག་འདྲ་པོ་ཟེར་ནས་ང་ནས་ཁྱོད་པ་མི་འདུག་བསམ་བརྩི་བ་བསགས་ནས་ཡང་ང་ང་ང་བསམ་པ་ཅིག་ཁོ་གཉིས་ལ་ཕུང་པོ་ང་ལ་རིང་ཐུང་ཡོད་མ་རེད་ཁོ་གཉིས་ཁྱད་པར་ཡོད་རེད་ཡར་བསྟོད་དུས་ང་དང་མར་སྨད་དུས་ཀྱི་ང་གཉིས་འཛིན་སྟངས་ཁྱད་པར་ཡོད་རེད་ཨོ་དེ་ཡག་གོ་ཅེས་བློ་ལ་འཆར་ན་དེ་བསམ་བློ་གཏོང་གི་གཏོང་གི་ཟིག་ཟིག་ཟིག་ཟིག་བྱས་ནས་དེ་སེམས་ལ་བཞག་དགོས་རེད་ད། ད་དེ་ཡོད་པ་ཡོད་ཤག་ཅེས་ཨ་ལི་ཡོད་མ་རེད་ཟེར་རྒྱུ་མེད། ཡོད་ཤག་ཅེས་ད་རིང་སང་ཉིན་བསམ་བློ་གཏོང།

Uh, point. And uh, now there are many ways of grasping at the things as being inherently existent, uh, even if we cling our I as being inherently existent. Uh, one way of grasping at our you know the one way of grasping is the grasping at you know the body and uh, another is grasping at our you know the eye because uh, this um, the aggregate of consciousness and so forth how does we cling at our you know, body

and also we, uh, we, uh, we, uh, we grasp at you know, aggregate of consciousness. For instance, thinking and remembering that one has committed many negative actions, and then one may wonder that maybe as a result of creating negative actions, then I may take you know, rebirth in the unfortunate states at that time, then one is grasping at one's aggregate of another consciousness, even if one uh, uh cling that uh, I. Mm, I, I, I, but principally one is you know, concerning about the the uh, the aggregate of the consciousness. Now there's another uh, the special way of grasping at our uh, self is as uh, I have mentioned, if someone accused uh, us,

རེ་རེ་བྲི་བའི་རྩེས། དེ་འདྲའི་ཞེས་དགག་བྱ་བསལ་ལུགས་དེ་འདྲའི་རེད། ཡིན་ན་ཡང། འོ་ན་ང་མེད་པ་རེད་པས་ཟེར། འོ་ན་དེ་འདྲའི་གི་རང་བཞིན་གྲུབ་པའི་ང་ང་ཤར་དེ་ཡ་དེ། མེད་པའི་ཚོར་བ་བྱེད་དུས་སུ། ང་མེད་པ་ཡིན་མ་རེད་བསམ་གི་རེད་ང་ཡོད་པ་རེད། ང་ཡོད་པ་རེད་དེ་ང་རང་བཞིན་གྲུབ་པ་དེ་འདྲ་ཅིག་ཡོད་མ་རེད། ཨ་ལི་ང་ཐ་སྙད་པ་དེ་བློ་ལ་ཤར་གི་ཡོད་མ་རེད།

བྱས་ན་དང་པོ་དང་པོ་ང་རང་ཚོའི་སློབ་མས་དྲན་མེད་འགྲོ་བས་ང་བསམ་བློ་མ་བཏང་བའི་རིང་ལ་ང་བསམ་བློ་ཡོད་མ་གཏོང་ལས་ཀ་གཞན་པ་སྒོ་ཁོག་གཞན་དག་བྱས་ཏེ་ང་བསམ་བློ་ཐོག་མ་ཁོག་ཡོང་དུས་ང་ང་བསམ་པ། ཐོག་མ་བསམ་བློ་སྐྱེ་བ་དེ་ལ་ང་རང་བཞིན་གྲུབ་པའི་འཛིན་པ་མེད་སོང་བ་རེད། རེད་དེ་དཔེ་ཆའི་ནང་ལ་སྟོང་ཉིད་མ་རྟོགས་པའི་སོ་སྐྱེའི་ཤེས་པ་ལ་རང་བཞིན་གྱིས་གྲུབ་པའི་ཁྱད་པར་དུ་མ་བྱས་ཀི་མེད། སོ་སྐྱེའི་ཤེས་པ་ལ་འཁྲུལ་ཤེས་ཀྱིས་ཁྱབ་གསུངས་ཡ་ཅིག་ཡོད་རེད་དེ་དང་ཏོག་ཙི་འགལ་གི་ཡོད་རེད་དེ། གཅིག་པོ་དེ་གཞུང་གི་བཤད་ཚུལ་ཡིན།

ཨ་ལི་ཅང་ཅེས་གོ་ཆོད་དུ་ཁོམ་མ་རེད་ད་གང་ཡིན་ན་ང་དེ་དེ་འདྲའི་གཞི་བཞག་ད་དེ་འདྲ་ཡོད་ང་དེ་ལ་ག་འདྲའི་ཡིན་འདུག་བརྟག་ན་ཡ། ཁོ་པས། སུ་ལ་རག་མ་ལས་པ་ཅིག་འཛིན་གི་ཡོད་རེད་དེ་བྱོན་པས་ང་ཧྲང་ཧྲང་ཧྲང་པ་དེ་ཅིག་འོང་དུས་ཁོ་ལ་རྒྱུ་རྐྱེན་འདི་རེད་ཟེར་ཡ་མེད་པ་རྐྱེན་འདི་ནས་བྱུང་ཟེར་རྒྱུ་མེད་པ་ཁོ་ལ་པས། ཁོ་རང་ཧྲང་ཧྲང་དེ་མ་གཏོགས་པ་ཅིག་གིས་ཁོ་སུ་གཅིག་ག་ལ་མ་བརྟེན་པ་མ་ལྟོས་པ་དབང་ཆེན་པོ་ཅིག་ཡོད་རེད་ཁོ་རང་ཁོ་རང་རང་དབང་ཡོད་དེ་ངེས་ཅེས། བློས་ཕར་བཏགས་པ་མིན་པར་ཁོ་ཕི་ནས་ཡར་གྲུབ་ཡོང་བའི་ཅིག་ཡོད་རེད་ད་དེ་ཡོད་ཤག་ཅེས། དེ་ཡོད་ན་ད། དེ་འདྲ་ཅིག་ཡོད་ས་དུས་གདགས་གཞི་ཕུང་པོ་དང་གཅིག་ཏུ་ཨ་འདུག་ཐ་དད་དུ་ཨ་འདུག་ལྟ་དགོས་རེད་ད། གཅིག་ཐ་དད་གང་རུང་དུ་མེད་ན་མེད་པས་ཁྱབ་ཟེར་ཡ་དེ་སྤྱིར་བཏང་ཤེས་བྱ་ཐམས་ཅད་ཀྱི་སྟེང་ནས་གཅིག་ཐ་དད་གང་རུང་མེད་ན་མེད་པས་ཁྱབ་པ་དེ་བས་ཚད་མས་གྲུབ། དེ་ཧ་གོ་བྱེད་ཁྱབ་པ་གནད་ངེས་པའི་གནད་དེ་རེད། དེ་ཚར་ན་ད་བདེན་པའི་གཅིག་བྲལ་དེ་ལ་ལྟ་དགོས་རེད།

འོ་དེ་འདྲ་ཞིག་གི་བས་འདུ་བྱེད་ཀྱི་ཕུང་པོ་ཡིན་མཁན་ཞིག་ང་ཡོད་དགོས་རེད་ང་མི་འདྲ་བ་ག་ཚད་བཞག་ཡོང་ནས་གཅིག་ལས་གཅིག་རང་གཅིག་མ་གཏོགས་བཞག་ཡ་རྩ་ནས་ཡོད་མ་རེད། ད་ང་ནང་བཞིན་གཅིག་གཅིག་ཡོད་ན་བས་ང་དེ་ཚད་ཀྱི་ཡོད་མ་རེད་གཟུགས་ཀྱི་ཕུང་པོ་དང་གཅིག་ཡིན་ན། གཟུགས་ཀྱི་ཕུང་པོ་དེ་ལ་གཟུགས་གཟུགས་རེད་དེ་ལ་མགོ་རྐང་པ་ལག་པ། ཨ་ནི་ཡན་ལག་ཉིང་ལག་མང་པོ་ཡོད་རེད་དེ་ག་ནང་བཞིན་མགོ་དང་གཅིག་ལག་པ་དང་གཅིག་ཡིན་ཕྱིན་ཁོ་ལ་མང་པོ་ཅིག་ཡོད་དགོས་རེད་ཁོ་ལ་ཆ་ཤས་རྩ་ནས་མེད་མཁན་ཧྲང་ཧྲང་གཅིག་མ་གཏོགས་ཅི་ཡང་ཡོད་མ་རེད་དེ་འདྲས་ཟ་བདག་མང་པོ་རུ་འགྲོ་གི་རེད་ཨ་དེ་འདྲས་ཟ་བདག་གཅིག་དང་རྩ་ནས་རེད་མི་འདུག་ཕུང་པོ་དང་ཁོ་གཉིས་ཁ་ཁ་རེད་ཞེ་ནས་དང་ལེན་མ་ལབ་པ་ཅིག་གིས་ཕུང་པོ་ཟེར་མཁན་དེ་ལ་བས་ན་བ་ཚ་བ་ཡོང་གི་ཡོད་རེད།

most of you know what are these five aggregates, but anyway, the aggregates are like this um, and the form, feeling, this uh, discrimination, uh, compositional factors, and consciousness. So if you know the, uh, independent I is one with you know these five aggregates, and then just as there are five aggregates, and then there will be uh, it follows that there will be five I's,

uh, this uh, form, uh, the aggregate form, has also many parts such as hands and you know, head and legs and so forth. It follows then independent eye has all these you know, parts. So and then thinking this way, then one should also check whether this independent eye has all these parts of the body form aggregate.

དེ་གཟུགས་ཀྱི་ཕུང་པོ་ནི་ཁོ་དང་ག་ག་རེ་དེ་བརྒྱད་དེ་བར་གཟུགས་ཀྱི་ཕུང་པོ་ཆུ་ཕར་བཞག་ད་ཚོར་བ་བདེ་བ་སྡུག་བསྔལ་བཏང་སྙོམས་ད་ཚོར་བ་དེ་ལ་མིག་ཤེས་འཁོར་གྱི་ཚོར་བ་རྣ་ཤེས་འཁོར་གྱི་ཚོར་བ་ཡིད་ཀྱི་ཚོར་བ་དེ་ལ་ཡིད་ཉེ་རྒྱུའི་ཚོར་བ་བཅོ་བརྒྱད་ད་ཧ་གོ་ན་དེ་འདྲ་ཡོད་རེད་དེ་གང་མཁྱེན་པ་དེ་ག་ད་ད་ཚོར་བ་དེ་བརྒྱད་དེ་ཚོར་བ་རེད་བདེ་བ་མྱོང་མཁན་སྡུག་བསྔལ་མྱོང་མཁན་ཚོར་ཡོང་མཁན་དེ་ཚོར་བ་རེད་དེ་ཚོར་བའི་ཕུང་པོ་རེད་གདའ་མ་རེད་བ་ས་དེ་ཕར་བཅད་ད་འདུ་ཤེས་ཀྱི་ཕུང་པོ་རེད་འདུ་ཤེས་ཚོགས་དྲུག། གཟུགས་སུ་འདུ་ཤེས་པ། སྒྲ་རུ་འདུ་ཤེས་པ་ཟེར་དུས། ཡུལ་དྲུག་ལ་འདུ་ཤེས་དྲུག་འཇོག་རྒྱུ་ཡོད་རེད། འོ་དེ་ཡིན་ཙང་འདུ་ཤེས་ཀྱི་ཚོགས་དེ་ཡང་འདུ་ཤེས་ཀྱི་ཕུང་པོ་རེད་ཟེར་ཕར་བཞག་ད། འདུ་བྱེད་ཀྱི་ཕུང་པོ་དེ་ལ་ལྡན་མིན་འདུ་བྱེད་དེ་ལ་མཚུངས་ལྡན་གྱི་འདུ་བྱེད། འོ། ད་མཛོད་ལུགས་བྱས་ན་བཞི་བཅུ་ཞེ་གྲངས་ཤིག་ཡོད་རེད། ཚོར་བ་དང་འདུ་ཤེས་གཉིས་མ་གཏོགས་པའི་སེམས་བྱུང་གང་ག་ལ་འདུ་བྱེད་ཀྱི་ཕུང་འདུ་བྱེད་ཀྱི་ཕུང་པོ་རེད་མཚུངས་ལྡན་རེད་ཨ་དེ་ཚོ་འདི་རེད་ཚོར་བ་དྲུག་ཀུན་འགྲོ་དྲུག་ཡུལ་ཀང་དྲུག་རེད་ཡུལ་ངེས་རེད་བས་ཉོན་མོངས་རེད་བསལ་དེ་ཚོ་དེ་ཚོ་ནི་བདག་མ་རེད་སེམས་བྱུང་རེད་སེམས་བྱུང་འདུ་བྱེད་རེད་ད། སེམས་བྱུང་མ་ཡིན་པའི་འདུ་བྱེད་ཀྱི་ཕུང་པོ་དེ་ལ་དུས་དང། ཚོགས་པ་དང་གྲངས་དང། སེ་ཨ་འདྲ་བོ། ཐོབ་པ་དང་ཟེར་ཡག་འདྲ་པོ་དེ་འདྲ་གི་བྱས་ལྡན་མིན་འདུ་བྱེད་བཅུ་བཞི་ཡོད་རེད། དེ་གཞན་མ་རེད། ད་དེ་ཕར་བསལ་ཚར་སོང་ན་རྣམ་ཤེས་ལ་ཐུག་པ་རེད། ད་རྣམ་ཤེས་ཀྱི་ཚོགས་དྲུག་ཡོད་རེད་ཡ། མིག་གི་རྣམ་ཤེས། རྣ་བའི་རྣམ་ཤེས། སྣ་ཡི་རྣམ་ཤེས་དེ་ཡས་མ་རེད། ད་རྣམ་ཤེས་རྫོགས་སོང་ན་ད་གང་འདུག་བལྟ་ན་ཁོ་བརླག་འགྲོ་གི་རེད། ད་ཡོད་མ་རེད། ཕུང་པོ་གང་ག་བསལ་ཚར་དང་ཀུན་འདོད་འདོད་དང་སེམས་ལ་ཡོད་མ་རེད་བཙལ་ས་བཙལ་ཡུལ་མེད་པ། ད་སེམས་ལ་ད་གིན་ང་དེ་ཡ་དེ་ནང་སྟེང་བརླག་འགྲོ་གི་རེད།

uh, pleasurable feelings and painful feelings and neutral feelings and uh, examining this way, then one should disc- uh, conclude that uh, this independent I is, is in a different form. this in a different form. this in the, feelings, and then one should um, check whether independent I is in a different form than the, the aggregate of discriminations. There are six types of discriminations, uh, uh, observing form, sound, smell, and so forth. And then uh, in this way, when we discover that the independent I is uh, is you know, the, is is not in a different from these you know, discriminations,

and this compositional factor includes such as you know, uh, the self, and the time, uh, uh, time and numbers and so forth. So uh, one should then conclude that this independent I is then different from this you know, compositional factor, uh, uh, which does not have you know, similarities. And also then one should move to the next, you know, the aggregate is this independent I is the, um, different from this aggregate of consciousness. And checking this way, one discover this independent I is totally different from uh, this uh, you know, aggregate of consciousness as uh, the, the, consciousness has six types such as I, ear, and so forth. One should think that this independent I is totally different from this you know, the six you know, consciousness.

དེ་འདྲ་ཡིན་ཙང་ནི་ངས་ད་གི་ལོ་རྒྱུས་བཤད་ཡག་དེ་སེ་ར་ཆོས་སྡིངས་ལ་རྗེ་རིན་པོ་ཆེ་གི་དགག་བྱ་དཔྱོད་པ་བྱས་ལུགས་དེ་ཞིབ་ཚགས་བཀའ་ཆོས་གསུང་དུས་བཀའ་ཆོས་ཞུ་མཁན་གྲས་ལ་ཡང། མཁས་གྲུབ་རིན་པོ་ཆེ་དང་བུ་ཆེན་ཚོ་དང་སྟོང་ཉིད་རྟོགས་ཚར་རེད་མེད་སྟོང་ཉིད་པའི་གང་མོ་མཛད་དེ་ཡོག་རེད་དེ་མཁས་གྲུབ་ནོར་བཟང་རྒྱ་མཚོ་གི་སྟོང་ཉིད་རྟོགས་པའི་ཉེ་འཁོར་དེ། རྗེ་རིན་པོ་ཆེ་གསུང་ཡག་གང་ག་སེམས་ལ་བཞག་ད་ལོ་ཡ་གི་གསུང་བ་ནང་བཞིན་བརྟག་དཔྱད་བྱེད་གི་ཡོག་ཁོང་གི་བར་དུ་ཅིག་ལ་ཁོང་གི་བདག་དེ་བརླག་པ་རེད། སྟོང་ཉིད་རྟོགས་པ། རྟོགས་ཙམ་པའི་སྔ་མ་ཐོག་མ་ནས་ཡོད་ཡག་ང་ང་ང་བསམ་པའི་བདག་ཆེན་པོ་རང་དབང་བའི་སྐྱེ་བཞི་བུམ་པ་དེ་བརླག་འགྲོ་བ་ཡིན་ཙང་དེ་ནི་ཞེད་སྣང་སྐྱེས་ནས་པས་མི་འདུག་བསམ་པའི་ཞེད་སྣང་བྱུང་བ་ཡིན་ཙང་ན་བཟའ་དེ་ནི་འཐེན་པ་རེད་ན་བཟའ་སྟོད་འགག་ཟུར་འཐེན་པ་རེད་འཐེན་དུས་གཅིག་ཡོད་རེད་ཡང་གཅིག་བསྡད་ཡོད་བསྡད་གཅིག་བསྡད་ཡོད་རེད་ད་བསྡད་གི་རེད་བ་དེ་ཐ་སྙད་ཀྱི་ང་ཙམ་དུ་ཡོད་རེད་ནི་དེ་རྗེ་རིན་པོ་ཆེ་གིས་གཟིགས་ནས་ཡ་ཁོས་སྟོང་ཉིད་རྟོགས་སོང་དགོངས་པ་སྒྲུབ་རྗེ་རིན་པོ་ཆེ་ཐུགས་མཉེས་པོ་བྱུང་བ་ཡིན།